དུས་ཡུན་ལོ་གཉིས་རིང་ལ་དམག་ཞབས་ཞུ་དགོས་པར་མ་ཟད། ཛ་དྲག་གནས་སྟངས་འོག་ཏུ་དམག་ཞབས་ཀྱི་དུས་ཡུན་ལོ་གཉིས་དེ་ལོ་ལྔ་ལ་ཇེ་རིང་དུ་བཏང་ཆོག་པ་སོགས་གཏན་འབེབས་བྱས་ཡོད་པ་རེད། ཁྲིམས་ལུགས་དེ་ནི་འབར་མའི་དམག་གཞུང་ལ་ཉེ་ཆར་ཕམ་ཉེས་ཆེན་པོ་བྱུང་ནས་གནོན་ཤུགས་ཆེན་པོ་འཕྲད་བཞིན་པའི་སྐབས་ལ་དངོས་སུ་ལག་ལེན་བསྟར་འགོ་ཚུགས་ཡོད་པ་ཞིག་ཡིན་པ་རེད།

ད་ལྟ་བང་ལ་དེ་ཤི་རྒྱལ་ཁབ་ཀྱིས་འབར་མའི་དྲག་པོའི་གཞུང་དང་དེ་དོན་གྲོས་མོལ་བྱེད་ཀྱི་ཡོད་པ་གསུངས་འདུག་གོང་དུ་བང་ལ་དེ་ཤི་ཕྱི་སྲིད་བློན་པོ་ཧན་སན་མཱ་མུ་ཏུ་ལགས་ཀྱི་གཏམ་བརྗོད་དེ་ནི་ཁོང་རྒྱ་གར་དུ་འཚམས་འདྲི་ལ་ཕེབས་རིང་གསུངས་ཡོད་པ་ཞིག་ཡིན་པ་དང། དེ་ནི་ཁོང་ཟླ་བ་གོང་མའི་ནང་ཕྱི་སྲིད་བློན་པོ་ཡི་གོ་གནས་བཞེས་ནས་ཕྱི་ཡི་རྒྱལ་ཁབ་ཏུ་འཚམས་འདྲི་ལ་ཕེབས་པ་ཐོག་མ་དེ་ཆགས་ཡོད་པ་རེད། ཡང་དེ་དང་དུས་མཚུངས་སུ་རྒྱ་གར་ནང་སྲིད་ལས་ཁུངས་ཀྱིས་རེས་གཟའ་ཕུར་བུ་ཉིན་ལ། རྒྱ་གར་གྱི་ནང་ཁུལ་བདེ་འཇགས་ལ་སྲུང་སྐྱོབ་ཆེད་དུ་ད་ནས་བཟུང་འབར་མའི་བར་མཐོང་མཆན་ཆག་ཡང་ཀྱི་སྲིད་བྱུས་དེ་མཚམས་བཞག་རྒྱུ་ཡིན་པ་ཕྱིར་བསྒྲགས་བྱས་ཡོད་པ་རེད། དེ་སྔོན་འབར་མ་དང་རྒྱ་གར་གཉིས་ཀྱི་མཚམས་སུ་ཡོད་པའི་མི་ཚོ་མཐོང་མཆན་ཞུ་མི་དགོས་པའི་ཐོག་ནས་ཕན་ཚུན་གྱི་མངའ་ཁོངས་ནང་ལ་སྤྱི་ལེ་བཅུ་དྲུག་ནང་ཚུད་དུ་རང་དབང་གི་ཐོག་ནས་འགྲོ་འོང་བྱེད་ཆོག་པའི་གྲོས་མཐུན་བཞག་མྱོང་ཡོད་པ་རེད། གོང་ཞུས་ཨ་རིའི་མཉམ་འབྲེལ་གསར་ཁང་གིས་སྤེལ་བའི་གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན།